དེའི་དུས་ཚོད་འདི་ཁྱོད་ཚོ་ཨ་ས་གའི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ།

རེད། དེའི་ལས་རིམ་འདི་རང་གི་འཇིག་རྟེན་གྱི་འགྲོ་སྟངས་ལ་བརྟེན་ཐོག་གི་ཡིན་པ་རེད། འདི་ནས་མི་མང Bible ནང་གི་འགྲོ་སྟངས་ཡ་ཉི་གེ་བོས་ན་མི་ལ་ཡི་གེ་བསྐུར་རོགས་གནང།

友们， 欢迎您收听西藏语的福音节目。 如果您想和我们联络的话， 请您写信到香港九龙中央邮政信箱七一零三零号。 香港九龙中央邮政信箱

ཁྱོད་ཚོ་མི་མང་གི་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། Radio ནས་མི་མང་ཚང་མས་ཀྱི་བར་ལ་གསན། མྱོང་གི་ཡོད། མི་མང་ཚང་མ་ལ་ང་ཡི་ཨ་ས་ཡི་སེམས་ཀྱི་ཡབ་ཡེ་ཤུ་གི་ལས་ནས་བཀྲ་ཤིས་བདེ་ལེགས་ཞུ་གི་ཡིན་ནོ་ཞེས་དེའི་ལས་ནི་ཚང་མ Radio ཉན་མཁན་གྱི་མི་མང་གི་རེད།

འདི Radio ཨ་ས་གའི་བ་ནི་གི་ལས་ནས་རང་གི་དགོས་མཁན་གི་སྨོན་ལམ་འགྲོ་སྟངས་དང་ཨ་ས་གའི་གཏམ་ཡང་འབྱོར་གིན་སྨྲས་ཏེ་ཉིད་ཀྱི་ཡིད་ཆེས་ལེན་ཏེ་ཡོད་པ་རེད་གསན་ཞུ་རོགས་གནང་ཅེས་དང། ད Bible ནང་གི། མ་ཐཱ་ཡི་ལེའུ་ཉི་ཤུ་པ། དེའི་ནང་གི་གསུང་རབ་དེ་ཁྱེད་ཚོ་མི་མང་ཚང་མའི་བར་ལ་ཕུལ་གི་ཡིན་ནོ་ཞེས། ནམ་མཁའ་ཡི་རྒྱལ་སྲིད་ནི་ཁྱིམ་བདག་ཞིག་གིས་སྔ་དྲོ་ཕྱི་རོལ་དུ་སོང་ནས་རང་གི། རྒུན་ཚར་ལ་ལས་བཀའ་བཤད་སྤེལ་གི་ཕྱིར་བླ་མེད་ཀྱི་ཆོས་འཚོལ་བ་ཞེས་དང་གྲགས། ཁོང་གིས་བླ་མེད་ཀྱི་རྣམས་ལ་ཉི་མ་རེག་པ་ལྟམ་ག་རི་ཡི་ལང་སྟེར་མིག་གི་ཁ་ཆད་བྱས་ན་རང་གི་རྒུན་ཚར་དུ་བཏང་ངོ། དེ་ནས་ཁོང་ཚོ་ཡི་ཆོས་གསུམ་པ་མཚམས་ལ་ཡང་ཕྱི་རོལ་དུ་སོང་ནས་ཚེར་མ་རྣམས་ལས།

ཞེས་གསུངས་པ་དང་དེ་ལྟར་སོང་ངོ་ཁོང་ཆུ་ཡི་ཚོད་དྲུག་པ་དང། དགུ་པ་ཙམ་ལ་ཡང་སོང་ནས་དེ་བཞིན་དུ་བྱས་སོ། དེ་ནས་ཆུ་ཚོད་ཡི་བཅུ་གཉིས་པ་ཙམ་ལ་སོང་སྟེ་གཞན་པ་རྣམས་སྡོད་པར་མཐོང་ནས། དེ་དག་ལ་ཁྱོད་ཅག་འདི་རུ་ཉིན་གང་ལ་གང་ལས་ཀ་མེད་པར་ཅི་ལ་སྡོད་ཅེས། དྲིས་པ་དང་དེ་དག་གིས་ཞུས་པ། མི་སུས་ཀྱང་ང་ཚོ་ལ་ལས་ཀར་མ་བསྐུལ། ཁོང་གིས་དེ་དག་ལ་གསུངས་པ་ཁྱོད་རྣམས་ཀྱང་རྒུན་ཚལ་ལ་སོང་ཞིག་དེ་ནས་དགོང་མོ་ཡི་དུས་སུ་རྒུན་ཚལ་གྱི་བདག་པོས་གཉེར་པ་ལ་གསུངས་པ། ད་གླ་མི་ཡི་རྣམས་བོས་ལ། ཐ་མ་ནས། དང་པོ་ཡི་བར་དུ། ཁོ་རྣམས་ལ་གླ་སྟེར་ཞིག། ཡང་ཆུ་ཚོད་བཅུ་གཅིག་ནས་ལས་ཀ་བྱེད་དུ་བཅུག་པ་དེ་དག་ཡོང་སྟེ་མི་རེ་ལ་ཊམ་ཀ་རེ་ཐོབ་བོ་དེ་ནས་དང་པོ། རྣམས་འོངས་ནས་དེ་དག་གིས་ལྷག་པར་ཐོབ་ཡོང་བསམས་ཏེ་དེ་དག་རེ་ལ་ཡང་ཊམ། ཊམ་ཀ་རེ་ཐོབ་བོ། དེ་དག་གིས་དེ་ཐོབ་ནས་ཤིན་ཏུ་མི་དགའ་བ་སྟེ་ཁྱིམ་བདག་ལ་ཞུས་པ། ང་ཚོ་ཡིས་དཀའ་ལས་དེ་ཉི་མའི་ཡི་ཚང་མ་ཡང། འཁུར་བ་ཡིན་ནོ་འདི། མཐའ་མ་དེ་དག་གིས་ཆུ་ཚོད་གཅིག་གི་བར་དུ་ལས་ཀ་བྱས་ཏེ་ཁྱེད་ཀྱིས་ང་ཚོ་དང་འདྲ་འདྲ་བྱེད་དོ། ཞེས་ཞུས་པའི་གི་ལན་དུ་ཁོང་གིས་དེ་དག་གི་ནམ་ནང་ནས་གཅིག་ལ་གསུངས་པ། གྲོགས་པོ། ངས་ཁྱོད་ལ་མི་འོས་པ་མི་མཛད། ཊམ་ཀ་གཅིག་ལ་ཁྱོད་ང་དང་ཁ་ཞེ་མ་བྱས་སམ། ངས་ཁྱོད་ལ་མི་མི་འོས་པ་མ་ཡིན་ཅེས་ཀ་གཅིག་ལ་ཁྱོད་ང་དང་ཁ་ཆད་མ་བྱས་སམ་ཁྱོད་རང་གི་གང་ཡིན་པ་དེ་བླངས་ནས་སོང་ཞིག་ངས་ཁྱོད་ལ་སྟེར་བ་བཞིན་དུ་ཐ་མ། ཐ་མ་འདི་ལ་ཡང་སྟེར་བར་བོ། ང་རང་གི། ནོར་ལ་ངས་ཅི་འདོད་པ་བཞིན་དུ་བྱས་མི་ཆོག་གམ། ངས་དྲིན་ཆེན་པའི་གི་ཕྱིར་ཁྱོད་མིག་ངན་སྟོན་པའམ། དེ་བཞིན་དུ་ངས་དང་པོ་ཡིན་པ་རྣམས་ཐ་མར་འགྱུར་ཏེ་ཐ་མ་ཡིན་པ་རྣམས་དང་པོར་འགྱུར་བར་འགྱུར་རོ། དེ་ནས་ཡེ་ཤུ། ཡེ་རུ་ཤ་ལེམ་དུ་གཤེགས་པ་ལ། ཉེ་གནས་བཅུ་གཉིས་པོ་ཟུར་དུ་ཁྲིད་ནས་ལམ་དུ་དེ་དག་ལ་གསུངས་པ། ལྟོས་ཤིག་ང་ཚོ་ཡེ་རུ་ཤ་ལེམ་དུ་འགྲོ་སྟེ། མི་ཡི་བུ་ནི་བླ་མ་ཆེན་པོ་དང་ཆོས་ལ་མཁས་པའི་གི་མི་རྣམས་ཀྱི་དབང་དུ་སྟེར་འོང། དེ་དག་གིས་ཁོང་གསད་པའི་གི་ཁྲིམས་བཅད། སྨོད་པ་དང། བདག་ཅག་དཔའ་ལྕག་གིས་རྡུང། རྒྱང་ཤིང་ལ་བརྐྱང་བའི་ཕྱིར་ཕྱི་པ་རྣམས་ཀྱི་དབང་དུ་གཏད་དེ། ཞག་གསུམ་པ་ལ་གསོན་པོར་ལངས་པར་འགྱུར་རོ། དེ་ཡི་དུས་སུ་ཟེ་བ་ཟེ་བད་ཡི་བུ་གཉིས་ཀྱི་ཨ་མ་རང་གི་བུ་རྣམས་དང་མཉམ་དུ།

འཐུང་ཡོང། འོན་ཀྱང་ངའི་གཡས་གཡོན་དུ་སྡོད་དུ་གནང་བ་ནི། ང་ཡི་དབང་ལ་མེད་དེ་ནི་ང་ཡི་ཡབ་ཀྱིས་སུ་ཡི་དོན་དུ། བཤམས་ཡོད་པ་དེ་ལ་ཐོབ་པར་འགྱུར་རོ། ཉེ་གནས་བཅུ་པོ་དེ་ཐོས་ནས། སྤུན་དེ་གཉིས་ལ་ཁྲོས་སོ། འོན་ཀྱང་ཡེ་ཤུ་དེ་དག་མདུན་དུ་བོས་ནས་གསུངས་པ། ཕྱི་པའི་མི་རྒྱུད་རྣམས་ཀྱི་དཔོན་པོ་རྣམས་ཀྱིས་དེ་དག་ལ་དབང་བྱས། མི་ཆེན་པོ་རྣམས་ཀྱིས་དེ་ཚོ་ལ་དབང་བྱེད་པ་ཁྱེད་ཅག་གིས་ཤེས་སོ། ཁྱོད་རྣམས་ཀྱི་ནང་ནས་དེ་ལྟར་བྱེད་མི་ཆོག་ཁྱོད་ཚོ་ཡི་ནང་ན་སུ་ཆེན་པོར་གྱུར་པར་འདོད་པ་དེ་ཁྱོད་ཀྱི་གཡོག་པོ་བྱེད་དགོས། ཡང་ཁྱོད་རྣམས་ཀྱི་ནང་ནས་སུ་མཆོག་ཏུ་འགྱུར་བར་འདོད་པ་དེ་དག་ཐམས་ཅད་ཀྱི་བྲན་བྱེད་དགོས་སོ། མི་ཡི་བུ་ཡང་རང་ལ་གཞན་གྱིས་གཡོག་བྱེད་པའི་ཕྱིར་མ་འོངས་ཀྱི་རང་གཡོག་པོ་བྱེད་ཅིང་མི་མང་པོ་བླུ་བའི་རིན་དུ་རང་གི་སྲོག་ཕུལ་བའི་ཕྱིར་འོངས་སོ། མེད་དེ་ཡབ་ཡེ་ཤུ་གིས་བཀའ་གསུང་གནང་བ་རེད། ད་མི་མང་ལྷན་རྒྱས་རྣམ་པ་ཚོ། རེ་ཌིའོ་ཉན་མཁན་གི་མི་མང་འདི་ནི་དུས་ཚོད་འདི་དེའི་གཏམ་དང་ཡབ་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་མེད་དེ་རྫོགས་སོང། རེ་ཌིའོ་དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཅེས་སང་ཉིན་ཡང་འདི་གི་དུས་ཚོད་ལ་ང་ཁྱེད་ཚོ་མི་མང་ཚང་མའི་བར་ལ་རེ་ཌིའོ་ནང་ནས་འོང་གི་ཡིན་ནོ་ཅེས་ཐུགས་རྗེ་ཆེ།

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་དེ་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་གི་འདི་ལས་རིམ་དེ་ག་འདྲ་གལ་ཟིན

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་གི་འདི་ལས་རིམ་འདི་ག་འདྲ་གལ་ཟིན་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ།

བླ་ཆེན་དང། མཁན་པོ་དང། རྒན་པོ་རེ་སྐུ་དྲུང་དུ་འོངས་ནས་ཁོང་ལ་དེ་རྣམས་དབང་གང་དབང་གང་གིས་མཛད་དེ་རྣམས་མཛད་པའི་དབང་སུ། ཁྱེད་ལ་ཕུལ། ཞུས་པ་དང་ཡེ་ཤུས་ངས་ཁྱེད་ཚོར་དྲི། དྲི་བ་ཞིག་འདྲི་ལན་གཏོང་ནས། ངས་འདི་རྣམས་དབང་གང་གིས་བྱེད་པ་འཆད་ཡོང། ཡོ་ཧ་ནན་གྱི་ཁྲུས་གསོལ་དེ་ནམ་མཁའ་ནས་བྱུང་ངམ་མི་ནས་བྱུང་ལན་ཐོང་ཞིག་གསུངས་པ་དང།

བརྩིགས། ཚལ་མཁན་ལ་གཏད་ནས་ཡུལ་གཞན་དུ་སོང་ངོ། དུས་རན་ནས་འབྲས་བུ་ཡི་སྐལ། འབྲས་བུ་ཡི་སྐལ་བ་ལེན་པའི་ཕྱིར། གཡོག་པོ་ཞིག་རྒུན་ལང་མཁན་གྱི་རྩར་བཏང་བ་དང། དེ་རྣམས་ཀྱིས། ཁོ། བཟུང་ནས་བཏང་སྟེ་སྟོང་པར་བཏང་ངོ། གཡོག་པོ་གཞན་ཞིག་བཏང་ནས་དེ་རྣམས་ཀྱིས་ཁོ་ཡི་མགོ་ལ་བརྡུངས་ཤིང་དམའ་འབེབས་བྱས་སོ། སླར་གཅིག་བཏང་ནས་བསད་དོ། ཡང་གཞན་མང་པོ་ཡི་ནང་ནས་ཁ་ཅིག་ལ་བརྡུངས་ཁ་ཅིག་ནི་བསད་དོ། ད་ཁོ་ལ་གཅིག་ལས་མེད་དེ་འདི་ནི་བུ་གཅིག་པུ་སྟེ་ང་ཡི་བུ་ལ་བཀུར་སྟི་བྱེད་ཡོང་ཟེར་ནས། མཐར་དེ་འང་དེ་རྣམས་ཀྱི་རྩར་བཏང་ངོ། རྒུན་ཚལ་མཁན་རྣམས་ཀྱིས་ཕན་ཚུན་གཏམ་བྱེད་ཅིང་འདི་ནི་རྒྱུད་འཛིན་ཡིན་ཏེ་ཤོག་ཅིག། བསད་ན་ནོར་སྐལ་ང་ཚོ་ཐོབ། ཡོང་ཟེར་ནས། བཟུང་ནས་བསད་དེ་རྒུན་ཚལ་གྱི་ཕྱི་ལོག་ཏུ་དབྱུག་གོ། ད་རྒུན་ཚལ་གྱི་བདག་པོས་ཅི་བྱེད། ཁོ་འོངས་ནས་རྒུན་ཚལ་མཁན་རྣམས་བསད་ནས་རྒུན་ཚལ་གཞན་ལ་བཏང་ཡོང། རྩིག་དཔོན་རྣམས་ཀྱིས་སྤངས་པའི་རྡོ། དེ་ཀ་ཟུར་རྡོ་ཆེན་པོར་གྱུར། དེ་ནི་གཙོ་བོ་ཡིས་མཛད་པ་ཡིན་ང་ཚོ་ཡི། མིག་ལ། ངོ་མཚར་ཆེ། ཞེས་པ་ཡི་གསུང་རབ་བཀླགས་སམ་གསུངས་སོ། དཔེ་དེ་དེ་རྣམས་ལ་སོགས་དུ་གསུངས་པ་ཤེས་ནས་ཁོང་འཛིན་པར་བརྩམས་ཀྱང་མི། མི་ཚོགས་ལ་འཇིགས་ནས་བཞག་ནས་སོང་ངོ། ཁོང་གཏམ་ནང་འཛིན་པའི་ཕྱིར་ཕ་རུ་ཤི་པ་དང། ཧེ་རོ་དེ་ཡི་ཕྱོགས་སྟོང། རོ་ཁོང་གི་དྲུང་དུ་བཏང་བ་དང། མཇལ་ནས་སྟོན་པ་ལགས་ཁྱེད་ནི་དྲང་པོ་ཡིན་ཅིང་མི་ཡི་ངོ་མི་སྲུང་བ་དང། ཕྱོགས་རིས་མེད་པར་དཀོན་མཆོག་གི་ལམ་དྲང་པོར་སྟོན་པ་ང་ཚོས་ཤེས་སོ་རྒྱལ་པོ་ཆེན་པོ་ལ་ཁྲལ་འཇལ་བར་རུང།

གཞན་དག་གི་ལས་རིམ་ལ། མཇལ་གི་རེད། དེ་རིང་གི་ང་ཁྱེད་ཚོ་མི་མང་ཚང་མ་ལ་དགུང་སེང་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།